ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཐའེ་ཝན་གྱི་སྲིད་འཛིན་འོས་འདེམས་བྱེད་པར་ཟླ་བ་གཅིག་ཡང་ལྷག་མེད་པའི་སྐབས་དེར། དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་དང་གོ་མིན་ཏང་སྲིད་དོན་ཚོགས་པ་གཉིས་ཀའི་སྲིད་འཛིན་གཞོན་པའི་འོས་མི་གཉིས་ཀྱིས་ད་རེས་ཀྱི་འོས་བསྡུ་འདིའི་ནང་དམིགས་བསལ་གྱི་ནུས་པ་ཆེན་པོ་ཞིག་འདོན་བཞིན་འདུག་པས་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་གནད་དོན་འདིའི་སྐོར་ལ་ཡང་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ད་ལྟའི་བར་ང་ཚོའི་དཔྱད་ཞིབ་ལས་རིམ་ཁ་ཤས་ཤིག་ནང་ལོགས་ལ་ཡང་ད་ལོའི་ཐའེ་ཝན་གྱི་སྲིད་འཛིན་འོས་བསྡུའི་སྐོར་ལ་ཡང་ངོ་སྤྲོད་ཞུས་ཟིན་པ་རེད། སྲིད་འཛིན་འོས་མི་སུ་ཡོད་མེད་དང་ཁོང་ཚོའི་ལངས་ཕྱོགས་དེ་ག་ནང་བཞིན་ཐའེ་ཝན་མི་མང་ཚོའི་ལྟ་ཚུལ་དང་ཨ་ནེ་དེའི་ཤུགས་རྐྱེན་སོགས་སྐོར་ལ་ཡང་ངོ་སྤྲོད་ཞུས་པ་རེད། ངས་འདི་སྔོན་ནས་ཞུས་པ་ཡིན་ད་ལོའི་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་དེ་ནི་དམིགས་བསལ་གྱི་ངས་བྱས་ན་དོན་དག་གལ་ཆེན་པོ་ཞེ་དྲག་རེད་བསམ་གྱི་འདུག་ག་རེ་ཟེར་ན། ད་རིང་གི་འོས་བསྡུ་འདིའི་ནང་ལོགས་ལ་ཡང་སྲིད་དོན་ཚོགས་པ་སུ་ལ་ཡང་རྒྱལ་ཁ་ཐོབ་ཀྱི་ཡོད་ནའི་འདིས་མ་འོངས་པའི་ལོ་བཞི་གཅིག་བྱས་ན་ལོ་བརྒྱད་ཀྱི་རིང་ལ་ཡང་ཐའེ་ཝན་ལ་ཡང་དབང་བསྒྱུར་བྱེད་རྒྱུ་རེད་ཨ་ནི་འདིའི་ལོ་བརྒྱད་དེ་ཡིན་ན་ད་གལ་ཆེན་པོ་ཞེ་པོ་ཅིག་རེད་ག་རེ་ཟེར་ན་ཞི་ཅིན་ཕིང་གིས་ཕལ་ཆེན་རྒྱ་ནག་ལ་ཡང་དབང་བསྒྱུར་བྱེད་ཡག་གི་གལ་ཆེ་ཤོས་ཀྱི་ལོ་ད་བརྒྱད་ཡིན་ན་བཅུ་ཡིན་ན་དེ་འདྲའི་ཆགས་མདོག་ཁ་པོ་རེད་བསམ་གྱི་འདུག་དེ་འདྲ་སོང་ཙང་ད་རིང་འོས་བསྡུ་འདིའི་མཐའ་མའི་འབྲས་བུ་ག་འདྲ་ཡོང་གི་ཡོད་མེད་དེ། མ་འོངས་པ་ལ་ཡང་ཐའེ་ཝན་དང་རྒྱ་ནག་གི་འབྲེལ་བ་ལ་ཡང་གལ་ཆེན་པོ་ཡིན་པ་མ་ཟད་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་ལའི་ཤུགས་རྐྱེན་ཆེན་པོ་ཞིག་ཐེབས་མདོག་ཁ་པོ་རེད་བསམ་གྱི་འདུག་ད་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་དེ་ད་རེས་ཀྱི་འཛམ་བུ་གླིང་གི་ཐོག་ལ་ཡང་རྒྱལ་སྤྱིའི་གནད་དོན་གལ་ཆེ་ཤོས་དེ་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་རེད་ང་རང་ཚོ་བོད་པའི་ངོས་ནས་བཤད་པ་ཡིན་ནའི་ཞེ་དྲག་གལ་ཆེན་པོ་རེད་པ་དེ་འདྲ་སོང་ཙང་འདི་ལ་ཡང་དོ་སྣང་བྱེད་ཡ་དེ་གལ་ཆེན་པོ་ཡིན་པས་ཁོའི་གལ་ཆེའི་རང་བཞིན་དེ་བཤད་དུས་ངས་གལ་ཆེན་པོ་བཤད་པ་ཡིན་ན་ཡང་ཕལ་ཆེན་འུར་ཚ་དྲགས་ཀྱི་མ་རེད་བསམ་བསམ་ཅིག་བསམ་འཁོར་གྱི་འདུག། ད་ད་རིང་གི་ལས་རིམ་འདིའི་ནང་ལ་ཡང་ངེད་ཚོ་ད་རེས་ཀྱི་འོས་བསྡུ་འདིའི་ནང་ལ་ཞུགས་མཁན་གྱི་སྲིད་འཛིན་གཞོན་པའི་འོས་མི་གཉིས་ཀས་དམིགས་བསལ་ཁོང་ཚོས་ནུས་པ་ཆེན་པོ་ཞིག་འདོན་ཐུབ་ཀྱི་འདུག་འདིའི་སྐོར་ལ་ཡང་གཙོ་བོ་ཞུ་གི་ཡིན་ཡིན་ནའི་དེ་ཚོ་མ་ཞུས་གོང་ལ་ཡང་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་དེ་དང་འབྲེལ་བ་ཡོད་པའི་གསར་འགྱུར་ཟུར་ཙམ་ཅིག་ཐུང་ཐུང་ཅིག་ཞུས་ཆོག་ན་བསམ་བྱུང། དང་པོ་དེ་ད་འོས་བསྡུའི་སྐབས་ལ་ཡང་སུ་ལ་ཡང་རྒྱལ་ཁ་ཐོབ་པའི་རེ་བ་ཡོད་མེད་དང་སུ་ལ་ཡ་མི་དམངས་ནང་མཐོང་ཚུལ་སྡུག་རུ་འགྲོ་གི་ཡོད་མེད་དེ་ཚོ་ཡིན་ན་གཙོ་བོ་ད་ཐབས་ཤེས་གཞན་པ་གང་ཡང་ཡོད་མ་རེད་མི་དམངས་ཀྱི་བསམ་ཚུལ་བསྡུ་ལེན་བྱས་པ་དེ་གཞི་བཞག་བྱས་ཡིན་ན་འདིའི་གྲངས་ཀ་ལ་ཡང་བལྟས་བྱས་ཡིན་ན་ཚོད་དཔག་བྱས་མི་ཤེས་གང་ཡང་ཡོད་མ་རེད་ཐའེ་ཝན་ནང་ལོགས་ལ་ཡང་ད་རེས་ཀྱི་བསམ་ཚུལ་བསྡུ་ལེན་བྱེད་མཁན་མང་པོ་ཞེ་པོ་ཞིག་འདུག་དེ་འདྲ་སོང་ཙང་ཨ་ལས་བསམ་ཚུལ་བསྡུ་ལེན་ག་གིར་གཞི་བཞག་དགོས་ཡོད་མེད་དེ་བཤད་ཁག་པོ་ཞིག་ཆགས་བཞག་སྤྱིར་བཏང་མི་དམངས་ཀྱི་བསམ་ཚུལ་བསྡུ་ལེན་ཟེར་ཡ་དེ་ཁོ་གྲངས་ཀ་བཏོན་ཞིབ་འཇུག་བྱས་མ་ཤེས་ཁོ་དངོས་གནས་རང་གི་འདི་ཚན་རིག་གང་ཡང་མ་རེད་ཁོ་མི་དམངས་བསམ་ཚུལ་ག་རེ་ཡོད་པ་དེ་དངོས་གནས་བསྡུ་ལེན་བྱས་པའི་འབྲས་བུ་དེ་ནས་ཆ་ཚང་མཚོན་ཐུབ་དང། ཡག་པོ་མཚོན་ཐུབ་ཟེར་དེ་ངེས་པ་འདི་གང་ཡང་ཡོད་མ་རེད། སྐད་ཆ་དྲིས་སའི་ཡུལ་གྱུར་པ་དེ་སུ་བདམས་མེད་དང་དེ་ནང་བཞིན་དྲི་བ་དྲིས་སྟངས་དང་དྲི་བ་དོན་དག་གཅིག་པ་ཡིན་ནའི་དྲི་སྟངས་ག་འདྲ་དྲིས་མེད་ཀྱི་ཐོག་ནས་ཡིན་ན་མཐའ་མའི་འབྲས་བུ་འདི་ལ་ཡང་ཤུགས་རྐྱེན་ཞིག་ཐེབས་ཀྱི་རེད། ད་ལྟ་ཏོག་ཙམ་བལྟས་པ་ཡིན་ན་ད་ལྟ་ངས་ཐའེ་ཝན་ནང་ལོགས་གི་ཞིབ་ཕྲ་ཏོག་ཙམ་བལྟ་རྒྱུའི་གལ་མེད་དེ་ལ་ཡིན་ན་ལས་བསམ་ཚུལ་བསྡུ་ལེན་བྱེད་མཁན་གསར་འགྱུར་བརྒྱུད་ལམ་ཡིན་ནའི་རེད་ཡང་ཞིབ་འཇུག་ཚོགས་པ་ཡིན་ནའི་རེད་དེ་ཚོ་ཚང་མ་ལོགས་ལ་ཡག་ཁོང་ཚོ་ཕལ་ཆེན་ཆབ་སྲིད་ཀྱི་ལྟ་ཕྱོགས་དང་ཨ་ནི་སྲིད་དོན་ཚོགས་པའི་ཕྱོགས་ལྷུང་དུ་གུ་རུ་ཤུགས་ཆེན་པོ་མེད་འགྲོ་བསམ་ས་འདུག་ད་དེ་འདྲ་ཡིན་དུས་ཁོང་ཚོའི་འབྲས་བུ་དེ་ལས་ངེས་ཅན་ཅིག་གིས་གང་ལྟར་ཕྱོགས་ལྷུང་ཡོང་གི་རེད་བ་དེ་འདྲ་སོང་ད་ག་གིས་གཞི་བཞག་དགོས་མེད་དེ་འདི་ལྟ་ཁ་ཁོར་བཞག་ད་དོ་ངས་ཐའེ་ཝན་གྱི་གནད་དོན་སྐོར་ལ་ཡང་རྒྱུས་མངའ་ཡོད་ཉེན་དེ་ཚོས་བཤད་པའི་སྐད་ཆ་མང་པོ་བལྟས་པ་ཡིན་ན་ཁོང་ཚོས་མེ་ལི་དའོ་ཀྲུའི་ཙུང་མིན་ཏེའོ་ཟེར་ཅིག་གི་ཚོགས་པ་ཅིག་ཟེར་བའི་ཕལ་ཆེན་འདི་ལ་ཡང་གཞི་བཞག་ཉེན་མང་པོ་རེད་འདུག་བྱས་ཙང་ངས་ད་རིང་འདི་ལ་གཞི་བཞག་ཅིག་ངོ་སྤྲོད་ཞུས་པ་ཡིན་ན། ཁ་སེང་བདུན་ཕྲག་དེ་མི་མང་ལ་ཡང་བསམ་ཚུལ་བསྡུ་ལེན་བྱས་པའི་འབྲས་བུ་ཞུས་པ་ཡིན་ན། ད་ལྟ་ཕལ་ཆེན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་འོས་མི་ལའེ་ཆིང་ཏེ་དང་ཤའོ་མེ་ཆིང་ལ་ཡང་ཕལ་ཆེན་རྒྱབ་སྐྱོར་བྱེད་ཉེན་དེ་བརྒྱ་ཆ་སུམ་ཅུ་སོ་བཞི་ཚག་བདུན་ཙམ་ཡོད་པ་འདྲ། ད་གོ་མིན་ཏང་གི་སྲིད་དོན་ཚོགས་པའི་འོས་མི་ཧོའུ་ཡོའུ་ཡེ་དང་ཀྲའོ་ཧྲའོ་ཁང་ལ་ཡང་ཁོ་གཉིས་གཉིས་ལ་ཡང་རྒྱབ་སྐྱོར་བྱེད་ཉེན་དེ་ཕལ་ཆེན་བརྒྱ་ཆ་སུམ་ཅུ་སོ་གཅིག་ཚག་གཉིས་ཙམ་ཡོད་པའི་བཟོ་འདུག་ཨ་ནེ་ཨ་ནེ་ཁོ་ཝུན་ཀྲེ་ཟེར་ཉེན་དེ་ད་ཁོ་ཚོ་སྲིད་དོན་ཚོགས་པ་གསར་པ་ཞིག་བཙུགས་རྗེས་ཁ་སེང་སི་ཏོ་པ་ཁོ་རང་ལ་རྒྱབ་སྐྱོར་ཞིག་རག་འདུག་ཨང། ཡིན་ནའི་ཁོ་རང་ལ་རྒྱབ་སྐྱོར་བྱེད་ཉེན་དེ་མར་ཏིས་ཆག་བྱས་ཕལ་ཆེན་བརྒྱ་ཆ་བཅུ་དྲུག་ཙམ་ཞིག་མི་ཤེས་མེད་པའི་བཟོ་ཞིག་འདུག་ད་ཁྱད་ཆོས་རེ་ཞིག་ལ་བལྟས་པ་ཡིན་ན། འདིའི་སྔོན་གྱི་བདུན་ཕྲག་འདི་ལ་བསྡུར་བ་ཡིན་ན་ད་ཨ་ནེ་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་འོས་མི་གཉིས་ལ་ཡང་རྒྱབ་སྐྱོར་བྱེད་ཉེན་དེ་བརྒྱ་ཆ་ཀླད་ཀོར་ཚག་གཉིས་གསུམ་ཞིག་དེ་ཉུང་རུ་ཕྱིན་པའི་བཟོ་འདུག་ཨ་ནེ་གོ་མིན་ཏང་སྲིད་དོན་ཚོགས་པའི་འོས་མི་གཉིས་ལ་ཡང་རྒྱབ་སྐྱོར་བྱེད་ཉེན་ཀླད་ཀོར་ཚག་གསུམ་བཞི་ཅིག་དེ་ཏིས་ཡར་འཕར་བའི་བཟོ་འདུག། ད་སྤྱིར་བཏང་གི་ཁོ་འགྲོ་སྟངས་རེ་ཞིག་བལྟས་པ་ཡིན་ན་ད་དུང་མི་མང་ནང་ལོག་ལ་རྒྱབ་སྐྱོར་བྱེད་མཁན་མང་ཤོས་དེ་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི། ལའེ་ཆིང་ཏེ་དང་ཤའོ་མེ་ཆིང་ལ་ཡོད་པ་བྱས། ད་ཡིན་ནའི་ལས་གོ་མིན་ཏང་སྲིད་དོན་ཚོགས་པའི་འོས་མི་གཉིས་ཧོའུ་ཡོའུ་ཡེ་དང་ཀྲའོ་ཧྲའོ་ཁང་ཟེར་ཉེན་ཁོ་གཉིས་གཉིས་ལ་རྒྱབ་སྐྱོར་བྱེད་མཁན་དེ་ཏིས་ཏིས་མང་རུ་ཕྱིན་བྱས་ཁོ་གཉིས་གཉིས་ཀྱི་ཁྱད་པར་འབྱོར་བ་དེ་ཡིན་ན་ཆུང་ཆུང་འགྲོ་གི་ཡོད་པ་འདྲ། ཁྱད་པར་དེ་ད་ལྟ་འཁོར་ནས་ཡིན་ན་བརྒྱ་ཆ་ལྔ་ཙམ་ལས་ཡོད་མ་རེད་བརྒྱ་ཆ་ལྔ་ཟེར་ཚུན་པ་ད་མི་དམངས་བསམ་ཚུལ་བསྡུ་ལེན་བྱེད་དུས་ནོར་འཁྲུལ་གྱི་གྲངས་ཀའི་ནང་ལོགས་ལ་ཡིན་སྲིད་གི་རེད་བྱས་ཙང་ད་རྡོག་རྡོག་རུ་ཞུས་པ་ཡིན་ན། ཁོ་ཚོའི་བར་ལ་འགྲན་རྩོད་དེ་བཞིན་ད་དུང་རྣོ་ངར་ཆེར་ཆེར་དང་མཐའ་མ་དེ་སུ་དྲག་པ་ཡོད་མེད་དེ་ད་དུང་མི་དམངས་བསམ་ཚུལ་བསྡུ་ལེན་བྱས་པ་སྐོར་གཅིག་ཁོ་ལ་བལྟས་པ་ཡིན་ན་ཅིག་གསལ་པོ་ཅང་ད་ཤེས་ཐུབ་ཡ་མེད་པ་ཅིག་གི་ད་ལྟའི་གནས་སྟངས་དེ་འདྲ་ཅིག་རེད་ཤག། ཨ་ནི་གསར་འགྱུར་གཉིས་པ་དེ་ག་རེ་ཟེར་ན། ད་ངས་འདིའི་སྔོན་གྱི་ལས་རིམ་དེ་ཚང་མའི་ནང་ཞུས་པ་ལྟར་ད་རེས་ཀྱི་འོས་བསྡུ་འདིའི་ནང་ལོག་གི་གནད་དོན་གལ་ཆེ་ཤོས་དེ། མི་མང་ཚང་མས་ཤེས་བསྡད་དང་ཕྱིའི་མི་ཚང་མ་ལོག་གི་དོ་སྣང་བྱས་དེ་ཡིན་ན་རྒྱ་ནག་དང་ཐའེ་ཝན་གྱི་འབྲེལ་བ་དེ་ག་འདྲའི་ཕྱོགས་སུ་འགྲོ་གི་མེད་སྐོར་ལ་ཡང་མ་འོངས་པ་ལ་ཡང་ཡིན་ན་ཨ་ནི་འོས་མི་ཚོའི་ལངས་ཕྱོགས་ག་རེ་ཡོད་མེད་སྐོར་ལ་ཡང་ད་དོ་སྣང་ཆེ་ཤོས་བྱས་དེ་རེད་བ། དེ་ཡིན་ན་ད་དུང་མུ་མཐུད་བྱེད་རེད་ད་ཡིན་ན་ལས་འོས་བསྡུ་ཟེར་ཉེན་དེ་ག་དུས་ཡིན་ན་ལས་གནད་དོན་གཅིག་གཅིག་ཁོ་ཡིན་གྱི་མ་རེད་གནད་དོན་མང་པོ་བྱུང་གི་རེད་ལྷག་པར་དུ་ཐའེ་ཝན་རྒྱལ་ནང་གི་གནད་དོན་དང་དཔལ་འབྱོར་གྱི་གནད་དོན་དེ་ནི་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད། ཨ་ནི་འོས་མི་དེ་ཚོས་མི་དམངས་བསམ་ཚུལ་བསྡུ་ལེན་དུ་ཡོད་པ་དེ་ཚོ་བལྟས་པ་ཡིན་ན། ད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་དང་གོ་མིན་ཏང་སྲིད་དོན་ཚོགས་པ་གཉིས་ཆའི་བར་ལ་འགྲན་རྩོད་བྱས་བྱས་བསྡད། ཁོ་ཝུན་ཀྲེ་ཟེར་ཉེན་དེ་སྲིད་དོན་ཚོགས་པ་གསུམ་པ་དེ་ཁོ་རང་དེ་སྔོན་ལ་ཡང་གོ་རོའི་རྒྱབ་སྐྱོར་ཆེན་པོ་ཡོད་རེད་དེ་ད་ཁོ་རང་ཆུང་ཆུང་ཆུང་ཆུང་འགྲོ་གི་འདུག་ད་ཁོ་རང་ཆུང་ལ་ཕྱིན་པ་ཡིན་ན་ལས་ད་དུང་བརྒྱ་ཆ་ཉི་ཤུ་ཙམ་ཡོད་རེད་ཨ་འདི་ནང་མི་མང་པོ་ཞེ་པོ་ཅིག

ང་ཚོ་སྲིད་འཛིན་ཚའེ་ཡིན་ཝུན་གྱིས་ཁོ་རང་གི་འཆར་གཞི་གསར་པ་ཞིག་བཏོན་བྱས་དུས་སང་ལོའི་ཟླ་བ་ལྔ་པའི་ནང་ལོགས་ལ་ཡང་ཐའེ་ཝན་གཞུང་གིས་རྦད་དེ་ཁང་པ་ཞེ་པོ་ཅིག་བརྒྱབ་བྱས་ཁང་པ་ཁྲི་ཕྲག་མང་པོ་བརྒྱ་ཡར་བཞག་བརྒྱབ་བྱས་འདི་གས་དེ་ཡིན་ན་ལོ་ཆུང་གི་ཚོ་ལ་ཡང་གོང་དང་ཁང་གླ་ཆུང་ཆུང་བྱས་བྱས་ཡིན་ན་ཁང་པ་བཏང་གི་ཡིན་ཟེར་ཡག་དང་བཙོང་ཡག་དང་འདི་གའི་འཆར་གཞི་ཅིག་ཡོད་ཅེས་གསལ་བསྒྲགས་བྱས་བཞག་ད་འདིས་ཁོ་ཚོ་ལོ་ཆུང་མང་པོ་ཅིག་བཀུག་ཡག་ཅིག་ལྷག་པར་དུ་ཡིན་ན་ཁ་ཝུན་ཀྲི་ལ་རྒྱབ་སྐྱོར་བྱེད་མཁན་དེ་ཚོ་མང་པོ་ཅིག་ལོ་ཆུང་ཡིན་མ་ཟད་ཁོ་ཚོ་དཔལ་འབྱོར་གྱི་གནད་དོན་གལ་ཆེན་པོ་ཞིག་བརྩི་གི་ཡོད་ས་རེད། ཐའེ་ཝན་ནང་ལོགས་ལའང་ད་ག་རེ་ཟེར་ན་འཛམ་བུ་གླིང་གི་ས་ས་ཆ་མང་ཆེ་ནང་བཞིན་བྱས་ཁང་པའི་གོང་ཆེ་ཞེ་པོ་ཅིག་ཡོད་ཙམ་པ་ལོ་ཆུང་ངུ་ཚོས་ཁང་པ་ཉོ་མ་ཐུབ་དེ་བྱས་ཨ་ནི་སེམས་ཁྲལ་ཆེན་པོ་ཞེ་པོ་ཅིག་ཡོད་ཟེར་བ་འདིས་ཁོང་ཚོའི་སེམས་པ་བཀུག་ཡག་བྱས་ཐུབ་ཐུབ་བྱེད་ཡིན་པ་འདྲ། ད་འདིའི་ལན་འདེབས་ལ་ཡ་གོ་མིན་ཏང་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི་ཧོའུ་ཡོའུ་ཡི་གིས་འཆར་གཞི་བཏོན་བྱས་གལ་སྲིད་ཡ་གོ་མིན་ཏང་སྲིད་དོན་ཚོགས་པའི་འོས་མི་གཉིས་རྒྱལ་ཁ་ཐོབ་པ་ཡིན་པས་ན་དུས་སང་ལོ་ལ་ཡ་གོ་མིན་ཏང་སྲིད་དོན་ཚོགས་པས་ཐའེ་ཝན་གཞུང་བཟུང་ཙམ་པ་ཐའེ་ཝན་གཞུང་གི་ངོས་ནས་ཐའེ་ཝན་གཞོན་སྐྱེས་ཚོ་ལ་ཡ་ཁང་པ་དང་པོ་དེ་ཉོ་དུས་ཙམ་པ་སྒོར་མོ་འབུམ་ལྔ་ཙམ་ཅིག་སྐྱེད་ཀ་མེད་པ་བྱས་བྱས་གཡར་གྱི་ཡིན་དེ་མ་ཟད་ཡིན་ན་ཁང་པ་དང་པོ་ཉོ་དུས་ཀྱི་དང་པོ་དེ་སོ་སོའི་དངུལ་བཞག་དགོས་པ་དེ་བཞག་མ་དགོས་བྱས་བུ་ལོན་གཡར་གྱི་ཡིན་ཟེར་ཅིག་ད་གང་ལྟར་ཕ་གིའི་ཁ་ཝུན་ཀྲི་གི་འོག་ལ་ཡང་རྒྱབ་སྐྱོར་བྱེད་མཁན་གྱི་གཞོན་སྐྱེས་ལྷག་པར་དུ་ད་དཔལ་འབྱོར་དང་ཁང་པ་དང་འདིར་སེམས་ཁྲལ་བྱེད་མཁན་འདྲ་པོ་འདི་ཚོའི་གཞོན་སྐྱེས་བཀུག་ཡག་གི་ཐབས་ཤེས་ཞེ་པོ་ཅིག་ཡོད་པས་འདི་འདྲ་བསམ་རྒྱུ་ཅིག་འདུག་འདི་ནས་རྒྱ་ནག་ད་ག་དུས་ཡིན་ནའང་ཐའེ་ཝན་སྲིད་འཛིན་གྱི་འོས་འདེམས་ནང་ལོགས་ལ་ཡང་རྒྱ་ནག་གལ་ཆེན་པོ་ཆགས་ཀྱི་རེད་རྒྱ་ནག་གི་ཐེ་བྱུས་བྱེད་ཡ་དང་འཇིགས་སྐུལ་བྱེད་ཡ་དང་དེ་ཚོ་རྒྱུན་དུ་འཁོར་གནས་ཡོད་རེད་ད་རིང་བདུན་ཕྲག་དེ་ནང་གསར་འགྱུར་ཅིག་གཉིས་སུ་རེད་ཅེས་དང་པོ་དེ་ག་རེ་ཟེར་ན་རྒྱ་ནག་གཞུང་གིས་ཁ་སང་བདུན་ཕྲག་དེ་ལ་ཡང་ད་ཐའེ་ཝན་དང་རྒྱ་ནག་བར་དུ་ལ་ཚོང་འབྲེལ་དེའི་ནང་ལོགས་ལ་ཡང་ཐའེ་ཝན་གྱི་ཚོང་དྲང་པོ་མེད་པའི་འདྲ་མང་པོ་ཞིག་བྱེད་ཀྱི་ཡོད་ཟེར་དེ་ཚོ་ལ་ཡང་ཡིན་ན་ཞིབ་འཇུག་བྱེད་ཡ་འགོ་བཙུགས་པ་ཡིན་ཟེར་ཅིག་གསལ་བསྒྲགས་བྱས་ཤག་ད་དེ་ཚོའི་གོ་དོན་རེ་བྱས་པ་ཡིན་ན་ད། གལ་སྲིད་རྒྱ་ནག་གཞུང་དང་ཉེ་པོ་ཡོད་པ་རྒྱ་ནག་གཞུང་གི་འདོད་པ་ཡོད་པའི་གོ་མིན་ཏང་གི་སྲིད་དོན་ཚོགས་པའི་འོས་མི་དེ་ཉིད་ཧོའུ་ཡོའུ་ཡི་དང་ཀྲའོ་ཧྲའོ་ཁང་ཁོ་གཉིས་ལ་ཡང་ཐོབ་པ་ཡིན་ན་ཕལ་ཆེར་ཚོད་དཔག་བྱེད་མི་མང་པོ་གཅིག་ཟེར་ཡ་བྱས་ན་རྒྱ་ནག་གི་ཨོ་དེ་ང་ཚོ་ཞིབ་འཇུག་བྱས་པ་ཡིན་ནའང་ཐའེ་ཝན་དང་རྒྱ་ནག་གི་ཚོང་འབྲེལ་དེ་ལ་ཡང་དཀའ་ངལ་གང་ཡང་མི་འདུག་དྲང་པོ་རེད་ཤག་ཅེས་བྱས་བཞག་མདོག་ཁ་པོ་རེད། གལ་སྲིད་ཡིན་ན་རྒྱ་ནག་གཞུང་གི་ད་ལྟ་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་འོས་མི་ལའེ་ཆིང་ཏེ་དང་ཤའུ་མེ་ཆིང་གཉིས་ལ་ཡར་ད་ཞེ་པོ་ཅིག་མ་དགའ་དང་ཁོ་གཉིས་གཉིས་མ་བདམས་ཡ་ཐབས་ཤེས་གཅིག་འཁོར་བ་གལ་སྲིད་ཁོ་གཉིས་པོ་བདམས་པ་ཡིན་ན་ཨའོ་ཁོ་ཚོས་ཞིབ་འཇུག་བྱས་པའི་མཐའ་མ་དེ་ཡིན་ན་ཐའེ་ཝན་གྱི་ཚོང་དོན་དུ་དྲང་པོ་རྒྱག་གི་མི་འདུག་ཅེས་བྱས་ཐའེ་ཝན་གྱི་ཚོང་དོན་དུ་མང་པོ་ཞེ་པོ་ཅིག་བཀག་ཡག་གི་དེ་འདྲ་གི་ད་འཇིགས་སྐུལ་གྱི་བརྡ་གནང་དགོས་བ་རེད་ཟེར་ཅིག་ཟེར་གྱི་འདུག་ད་དེ་འདྲ་བྱས་ཙམ་པ་ཐའེ་ཝན་ནང་ལོགས་མི་མང་པོ་གཅིག་ཡིན་ན་ད་རྒྱ་ནག་གི་དཔལ་འབྱོར་དང་རྒྱ་ནག་ཁྲོམ་ར་བསྙེས་བསྡད་དགོས་མཁན་མི་མང་པོ་དེ་ཚོའི་ནང་ལོགས་སེམས་ཁྲལ་བྱས་བྱས་རྒྱ་ནག་དང་ཉེ་བོ་ཡོད་པའི་གོ་མིན་ཏང་གི་སྲིད་དོན་ཚོགས་པའི་འོས་མི་གཉིས་ལ་ཡར

སྲིད་འཛིན་གྱི་འོས་འདེམས་ས་ནང་ལོགས་ཡར་མ་ཚད་གི་སྲིད་འཛིན་གཞོན་པའི་འོས་མི་ས་དེ་འོས་བསྡུ་ལས་འགུལ་དེ་ཡིན་ན་ཞུ་སྒོ་གོ་རོ་གཅིག་བྲིས་ཏེ་ཡོད་ཙམ་པ་ཨ་ནེ་ཁོ་ཚོ་དམ་པར་གཏམ་བཤད་བཏང་དུས་ཙམ་པ་ད་རྩོད་པ་འདྲ་ད་ནི་མང་པོ་འབྱུང་གི་རེད་དེ་ལས་ཡིན། མཐའ་མ་དེ་དངོས་གནས་འོས་བསྡུ་ལས་འགུལ་ཁོ་རང་ཡིན་ནའང་རེད་འདི་ག་འདི་ལྷག་པར་དུ་ཁོ་འོས་བསྡུའི་གྲུབ་འབྲས་ལ་ཡང་མི་སྤྱིར་བཏང་གི་དབྱེ་ཞིབ་ཅིག་དང་ལྟ་ཚུལ་བྱས་པ་ཡིན་ན་སྲིད་འཛིན་གཞོན་པ་དེའི་ཤུགས་རྐྱེན་ཞེ་དྲག་ཐེབས་ཐུབ་ཀྱི་མ་རེད་ཟེར་བྱས་རྗེས་འདི་ཚོད་དཔག་བྱེད་ཀྱི་རེད། དངོས་ཡོད་ཕལ་ཆེར་གནས་ཚུལ་དེ་འདྲ་པོ་འདྲ་པོར་ཅིང་ཟེར་དཔེར་ན་ཆ་བཞག་ན་འདིའི་སྔོན་གྱི་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་དེ་ནང་བསམ་བཏང་ན་ད་སྲིད་འཛིན་གཞོན་པའི་འོས་མི་སུ་ཡིན་མིན་ད་མི་མང་ཅིག་གིས་ཤེས་གསལ་ཡོད་མ་རེད་ལ་ཡང་འདས་པའི་ལོ་བཞིའི་ནང་ལོགས་བླའི་ཅིང་ཏེ་ཁོ་རང་སྲིད་འཛིན་གཞོན་པ་བྱས་རྗེས་བསྡད་པ་དེ་ལས་ང་ཚོ་མང་ཅིག་གིས་ཤེས་མི་འདུག་ག་དུས་ཡིན་ནའི་སྲིད་འཛིན་ཚའེ་ཡིན་ཝུན་མི་ཞིག་མིང་ཤེས་ཉན་ཞེ་དྲག་ཡོད་མ་རེད་བྱས་ཙང་སྲིད་འཛིན་གཞོན་པའི་ནུས་པ་ཞེ་དྲག་ཡོད་མ་རེད་དེ་ལས་ད་རིང་འདིར་འདི་དམིགས་བསལ་ནུས་པ་དགུ་རོ་ཅིག་ད་ལྟ་བུ་དོ་ད་འདས་པའི་བདུན་ཕྲག་ཁ་ཤས་ནང་དགུ་རོ་ཐོན་འདུག་བཞག། དང་པོ་དེ་ཤའོ་མེ་ཆིན་ཟེར་ཉན་དེ། འདིའི་སྔོན་གྱི་ང་ཚོའི་དཔྱད་ཞིབ་ལས་རིམ་ནང་ལོགས་ལ་ཐེངས་མ་གཉིས་ཙམ་ཅིག་ངོ་སྤྲོད་ཞུས་ཙང། ཁོ་རང་ཡིན་ན་བུད་མེད་དེ་ཨ་མི་རི་ཀའི་ནང་ལ་ཡོད་ཨ་མི་རི་ཀའི་མི་དང་ཐའེ་ཝན་མི་ཕྱེད་ཀ་ཕྱེད་ཀ་འདྲེས་འགྱོག་དེ་རེད་སྐད་ཆ་བཤད་ཡག་དང་དེ་ཚོ་ནུས་པ་ཆེན་པོ་དབྱིན་ཇི་ཡག་པོ་ཕྱི་རྒྱལ་ཡང་འབྲེལ་བ་ཆེན་པོ་ཨ་ཅིག་ད་མི་ཚང་མའི་མཐོང་སྣང་དང་འཇོན་ཐང་དང་དེ་ཚོ་ཞེ་པོ་ཅིག་སྐད་གྲགས་ཡོད་འགྱོག་ཅིག་རེད་དེ་འདྲ་སོང་ཙང་དམངས་གཙོ་ཡར་ཐོན་སྲིད་བྱུས་ཚོགས་པའི་སྲིད་འཛིན་འོས་མི་བླའི་ཅིང་ཏེ་དེ་སྔོན་ལ་ཡར་ད་ཁོ་རང་འཇོན་པོ་བྱས་མི་ལ་དགའ་པོ་བྱས་རྒྱབ་སྐྱོར་བྱེད་མཁན་ཚོ་མང་པོ་ཡོད་པ་འདྲ་དེ་ལས་མང་པོ་ཅིག་སེམས་ཁྲལ་ཁོ་རང་དངོས་གནས་སྲིད་འཛིན་རེ་བྱས་པ་ཡིན་ན་ད་ཕྱི་འབྲེལ་གྱི་ལས་དོན་ལྷག་པར་དུ་ཨ་མི་རི་ཀ་དང་འབྲེལ་བ་དེ་ཡིན་ཐའེ་ཝན་འབྲེལ་བ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་འདིའི་སྒང་ལས་ཀ་དེ་གི་འདི་རུ་བྱེད་ཐུབ་ཨ་ཡོད་བསམ་ཙང་གི་སེམས་ཁྲལ་བྱེད་མཁན་དེ་མང་པོ་ཡོད་ས་རེད་ཤའོ་མེ་ཆིན་ཁོ་རང་གི་སྲིད་འཛིན་གཞོན་པའི་འོས་མི་ལ་ཡར་མིང་འདོན་བྱས་བྱས་ཡིན་ན་དངོས་སུ་གཏན་འཁེལ་བྱས་པའི་རྗེས་ལ་ཡར་བླའི་ཆིང་ཏེ་ལ་རྒྱབ་སྐྱོར་བྱེད་མཁན་མང་རུ་ཕྱིན་བཞག་མི་དམངས་བསམ་ཚུལ་བསྡུ་ལེན་བྱས་ལ་བལྟས་པ་ཡིན་ན་དེའི་སྔོན་ཁོ་རང་བརྒྱ་ཆ་སུམ་ཅུ་ཅུ་ཡོད་རེད་ཤའོ་མེ་ཆིན་བདམས་པའི་རྗེས་ལ་ཡིན་ན་བརྒྱ་ཆ་སུམ་ཅུ་སོ་ལྔ་ཅིག་ད་བརྒྱ་ཆ་ལྔ་ཙམ་ཅིག་ཡར་འཕར་བ་རེད་སོ་ད་བྱས་ཙང་ག་རེ་ཟེར་ན་ཤའོ་མེ་ཆིན་རང་ལ་ཡང་དངོས་གནས་རྒྱབ་སྐྱོར་བྱེད་ཉེན་དང་དགའ་པོ་བྱེད་ཉེན་དང་ཡིད་ཆེས་བྱེད་ཉེན་མང་པོ་ཞེ་པོ་ཅིག་ཡོད་དང་འདིའི་ཤུགས་རྐྱེན་འདིས་གུ་རུ་ཆེན་པོ་ཐེབས་ད་དེ་ཡིན་ན་སྤྱིར་བཏང་གི་སྲིད་འཛིན་འོས་འདེམས་ནང་ད་གི་སྲིད་འཛིན་གཞོན་པ་བདམས་པའི་ནུས་ཐོན་པ་ཟེར་དེ་སྤྱིར་བཏང་བྱས་ན་དཀོན་པོ་རེད།

ཨ་འདི་ཧོའུ་ཡོའུ་ཡི་ཟེར་ཉན་དེ་གོ་མིན་ཏང་སྲིད་དོན་ཚོགས་པའི་རེད་དེ་ལས། ཁོ་རང། སྔ་མོ་དཔེར་ན་ཆ་བཞག་ན་ཁྲེང་ཧྲུའུ་པེན་སྐབས་ལ་ཞིག་དང་ཁྲེང་ཧྲུའུ་པེན་འོག་ལ་ཡང་གོ་སྒྲིག་ཚོགས་པ་བྱས་མྱོང་དེ་རེད་གོ་མིན་ཏང་གི་སྲིད་དོན་ཚོགས་པའི་སྲོལ་རྒྱུན་གྱི་མི་སྣ་ཞིག་རང་མི་འདུག་ད་ཐང་མའི་ཁྱིམ་ག་རེར་གོ་མིན་ཏང་གི་དང་པོ་ཡིན་ན་རྒྱ་ནག་སྐམ་ས་ཆེན་པོ་ནས་བྱས་རྒྱ་ནག་སྐམ་ས་ཆེན་པོ་ནས་ཨ་བཞི་བཅུ་ཞེ་དགུ་ལོར་ལ་ཡང་ཐའེ་ཝན་ཕྱིན་འགྱོག་དེ་རེད་བ་ཐའེ་ཝན་ཕྱིན་འགྱོག་ཚོ་ད་ལྟ་གོ་མིན་ཏང་སྲིད་དོན་ཚོགས་པ་མི་ཚང་མ་དེ་མ་རེད་དེ་ལས་ཁོ་ཚོའི་གཙོ་བོ་དེ་ཡིན་ན་རྒྱ་ནག་ནས་ཡོང་འཁྱོག་རྒྱ་ནག་ནས་ཡོང་འཁྱོག་དེ་ཚོ་ད་མི་དེ་ཚོ་རྒན་གོག་ཆགས་ཤི་ཚར་བ་དེ་ལས་ཁོང་ཚོའི་རྗེས་ཀྱི་མི་རབས་དེ་ཚོ་ཆགས་བྱས་བསྡད་བསྡད་ཡོད་རེད་དེ་དང་ཐའེ་ཝན་གྱི་ཆབ་སྲིད་ནང་ལོགས་ལ་ཡར་གལ་ཆེན་པོ་ཅིག་ག་རེ་ཟེར་ན་ཁོང་ཚོས་ཞིང་ཆེན་ཕྱི་ནས་ཡོང་བ་དང་ཞིང་ཆེན་ནང་ལ་བསྡད་ཉན་མི་ཟེར་བྱས་དབྱེ་འབྱེད་ཀྱི་རེད་ད་དེ་གཙོ་བོ་ག་རེ་ཟེར་ཟེར་ན་ཞིང་ཆེན་ཕྱི་ནས་ཡོང་བ་ཟེར་ན་པ་བཞི་བཅུ་ཞེ་དགུའི་ལོ་ལ་ཡར་གོ་མིན་ཏང་མཉམ་དུ་ད་ཐའེ་ཝན་ལ་འབྱོར་འཁྱོག་འབྱོར་བ་དེ་ཚོ་ཡིན་ན་ཞིང་ཆེན་ཕྱི་ནས་ཡོང་པའི་མི་ཟེར་བྱས་རྒྱ་ནག་ནས་ཡོང་འཁྱོག་དེ་རེད།

ཆགས་བསྡད་རེད་ད་ཐའེ་ཝན་དེ་ནི་རྒྱ་ནག་དང་གཅིག་རེད་ལམ་སང་རྒྱ་ནག་དང་ད་གཅིག་གྱུར་བྱེད་དགོས་ཀྱི་ཡོད་ནི་མེད་ནའི་རྒྱ་ནག་དང་འབྲེལ་བ་ཉེ་ཙམ་འབྲེལ་བ་ཡག་ཙམ་ཉར་བར་ཡོད་ཆོལ་བ་ད་དེ་ནི་གོ་མིན་ཏང་ཆགས་རུ་གོ་མིན་ཏང་ནང་ལོགས་ལ་ཡ་མང་ཆེ་ཅིག་ཡིན་ན་བཞི་བཅུ་ཞེ་དགུའི་སྐབས་ལ་ཡ་ཐའེ་ཝན་ཡོང་འགྱོག་དང་ད་ཁོ་ཚོ་ད་མང་ཆེ་ཤི་ཚར་ཡིན་ནའི་ཁོ་ཚོའི་རྗེས་འཇུག་གི་མི་དེ་གས་དེ་ཆགས་བྱས་བསྡད་བསྡད་ཡོད་རེད་ཧོའུ་ཡོའུ་ཡི་ཟེར་ཉན་དེ་ཁོ་རང་ཡིན་ན་སྔ་མོ་སྔ་མོ་ནས་ཐའེ་ཝན་ལ་བསྡད་ཉན་མི་དེ་རེད་བཞག་རྗེས་ལ་ཡ་གོ་མིན་ཏང་ཁོངས་བྱས་བྱས་ཡིན་ན་ཐའེ་ཝན་ཡོང་ཆོག་ནི་མ་རེད། དེ་མ་ཟད་ཁོ་རང་བསམ་བློ་དེ་གོ་མིན་ཏང་གི་སྲོལ་རྒྱུན་རྒྱ་ནག་དང་ཉེ་པོ་བྱས་དེ་ཚོའི་ཡིན་ན་བསམ་བློ་ཤུགས་ཆེན་པོ་ཞིག་རེ་ར་ད་ག་ཚོད་ཡོད་ས་མ་རེད། འདི་འདྲ་མེད་པ་སོང་ཙང་གོ་མིན་ཏང་ནང་ཁུལ་ལ་ཡ་ཐག་མ་བཏང་གོ་མིན་ཏང་ཁོ་རང་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི་ཆགས་དུས་ཁོ་རང་ལ་རྒྱབ་སྐྱོར་ཆེ་ཁ་བྱས་ནས། གོ་མིན་ཏང་ནང་ལོག་ནས་རྒྱ་ནག་དང་གཅིག་བསམ་བློའི་ཐོག་ནས་ཞེ་དྲག་ཐག་ཉེ་པོ་ཉེ་ཉན་དང་ཨ་ནེ་ཐའེ་ཝན་རང་བཙན་བྱེད་ཡ་ལ་འདོད་པ་མེད་ཉན་དེ་ཡོད་ར་བ་དེ་ཚོའི་མི་འབོར་དེ་ཚོ་གུ་རུ་ཆེན་པོ་ཡོད་ར་བ། འདི་ཚོའི་ནང་ལོག་ལ་ཡ་དེ་སྔོན་ལ་ཡ་ཧོའུ་ཡོའུ་ཡི་ཡིན་ན་གོ་མིན་ཏང་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི་ཆགས་པའི་སྐབས་ལ་ཡ་སེམས་པའི་ནང་མ་བདེ་བ་གུ་རུ་ཡོད་ས་རེད་ད་དེ་ང་ཚོའི་མི་མ་རེད་བསམ་ཚར་རྗེས་ག་རེ་ཟེར་ན་ཁོ་ཚོ་ལ་ཡ་སྔོན་མ་གནས་ཚུལ་ཞིག་བྱུང་བ་རེད་སྔོན་མ་ལི་ཏེང་ཧུའེ་དེ་རེད། ཐའེ་ཝན་རང་ལ་ཡང་ས་སྐྱེས་རྡོ་སྐྱེས་བྱེད་པའི་མི་དེ་མང་པོ་གཅིག་ཀྱང་མིན་ཏེ་བྱས་ཨ་གོ་མིན་ཏང་ནང་འཛུལ་ཨེ་གོ་མིན་ཏང་སྲིད་འཛིན་བྱས་བྱས་པའི་རྗེས་ལ་ཡིན་ན་ཁོ་རང་གིས་ཨ་གོ་མིན་ཏང་འགྱུར་ལྡོག་ཞིབ་བཏང་ཐའེ་ཝན་ལ་འགྱུར་ལྡོག་ཞིབ་བཏང་སོང་བ་དེ་འདྲ་སོང་ཙང་མི་མང་པོ་གཅིག་གི་སེམས་པའི་ནང་ལོག་ལ་ཡང་གལ་སྲིད་ཧོའུ་ཡོའུ་ཡི་བཟུམ་དེ་གོ་མིན་ཏང་གི་སྲིད་དོན་ཚོགས་པའི་འོས་མིའི་ཐོག་ནས་ཡིན་ན་སྲིད་འཛིན་ཆགས་པ་ཡིན་ན་ཡང་བསྐྱར་གཅིག་ཡང

འདས་པའི་སྐབས་དེ་སློབ་གྲྭའི་ནང་ལོག་ལ་ཡང་གོ་མིན་ཏང་སྲིད་དོན་ཚོགས་པའི་ནང་འཛུལ་བའི་ཐའེ་ཝན་རང་བཙན་གྱི་ལས་འགུལ་ལ་ཡང་ངོ་རྒོལ་བྱེད་ཉན་གྱི་དཔེ་སྟོན་དོན་ཅི་བྱེད་ཉན་དེ་རེད་བཞག་དེ་མ་ཟད་རྗེས་ལ་ཡང་ད་ཐའེ་པེ་དང་འགྲོ་བ་བར་ལ་ཡང་མང་པོ་གཅིག་གི་ས་གནས་དང་གྲོང་ཁྱེར་གྱི་གྲོས་ཚོགས་ནང་ལོག་ལ་ཡང་ཁོ་རང་ཞུགས་དེ་ཚོ་བྱས་པའི་སྐབས་དེ་ག་དུས་ཡིན་ན་དཔེར་ན་རྒྱ་ནག་དང་འབྲེལ་བ་ཉེ་པོ་བྱེད་དགོས་རེད་རྒྱ་ནག་དང་ཐག་ཉེ་པོ་བྱེད་དགོས་རེད་ཐའེ་ཝན་རང་བཙན་ལ་ཡང་ངོ་རྒོལ་བྱེད་མཁན་ཞིག་ཉན་དེ་ཤུགས་ཆེན་པོ་ཞིབ་ཅིག་གསལ་པོའི་སྒང་ནས་བཤད་ཉན་གྱི་བྱས་རྗེས་ད་ག་འདའ་འདས་པའི་ལོ་བཅུ་གསུམ་ནང་ལོག་ཁོ་རང་ཆབ་སྲིད་ནང་ལོག་ནས་མར་ཐོན་པའི་བཟོ་འདྲ་བྱས། ཚོང་བརྒྱབ། བརྙན་འཕྲིན་དང་གསར་འགྱུར་བརྒྱུད་ལམ་དེ་མང་པོ་ཅིག་བཟོ་ཚོང་ལས་ཁང་དེ་གི་བདག་པོ་ཆགས་རྒྱུ་རྫིག་པོ་ཞིབ་ཆགས་དེ་མ་ཟད་ཡིན་ན་ཐའེ་ཝན་ནང་ལོག་མི་ཚང་མས་རྒྱུས་ཡོད་ཡག་མི་ཆགས་ཡ་དེ་ག་རེ་ཟེར་ན་རྒྱུན་དུ་ཁོ་རང་ནི་ང་ཚོས་འདུག་བརྙན་འཕྲིན་སྒང་ལ་ཡ་མི་ཅིག་ཁ་བཤད་ཀྱི་སྡོད་ཉན་དེ་འདུག་ཨ། ད་ཅིག་བྱེད་དུས་ང་ཚོས་འདི་ཟུར་དུ་ཆགས་འགྲོ་བྱེད་འདུག། ང་ཚོ་འདི་གསར་འགྱུར་འགོད་ཉན་གྱི་ངོ་བོའི་ཐོག་ནས་བཤད་དགོས་ར་ཁོ་ཚོ་འདི་མེད་པ་བྱས་ཆབ་སྲིད་ལྟ་བའི་ཐོག་ནས་ཡིན་ན་རྩོད་བརྒྱབ་ཇི་ཡིན་གཏོང་བ་ཁོ་རང་འདི་འདྲའི་སྐད་གྲགས་ཆེ་ཤོས་ཆགས་ཤག་བྱས་བྱས་ཡིན་ན་ད་ཐའེ་ཝན་ནང་མི་ཚང་མས་རྒྱུས་ཡོད་མ་ཟད་ད་འདི་འདྲའི་བཤད་ཉན་དེ་ཡིན་དུས་འདི་པ་ཁ་བདེ་པོ་ཞིབ་ཅིག་ཡོད་ར་བ་གྱིས་བཤད་ད་དེ་འདྲ་ཡིན་དུས་པ་ཁོ་རང་ལ་ཡ། གོ་མིན་ཏང་ནང་ལོགས་ལ་ཡ་གོ་མིན་ཏང་གི་དངོས་གནས་སྲོལ་རྒྱུན་གྱི་རྒྱ་ནག་དང་མཐུན་པོ་ཉེ་པོ་བྱེད་དགོས་ད་རྒྱ་ནག་དང་ཉེ་པོ་བྱས་བསམ་བློ་ཡིན་ནའི་མིན་ནའི

ཡང་ཕར་དམའ་སའི་ཡིན་ན་དེ་རུ་བསྐྱལ་སའི་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་དང་རྒྱབ་སྐྱོར་བྱེད་ཉན་གྱི་གྲངས་ཀ་དེ་ཐག་ཉེར་ནས་ཉེར་འགྲོ་ཡག་གི་ད་རྒྱུ་མཚན་གཙོ་བོ་ཆེ་ཆེ་ཡིན་ན་ཀྲའོ་ཧྲའོ་ཁང་གི་གོ་མིན་ཏང་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི་ཧོའུ་ཡོའུ་ཡི་ལ་ཡང་རྒྱབ་སྐྱོར་བྱེད་ཡ་དང་ཨང་ཁོ་རང་ལ་ཡང་ཕན་ཐོགས་ཡ་ལ་ཡང་ནུས་པ་དམིགས་བསལ་གུ་རུ་ཆེན་པོ་ཐོན་ཡོད་པ་བཟོ་འདྲ་འདུག་ཨང་ཏིག་ཀ་འདི་ལོན་པས་ཅི་ག་རེ་ཟེར་ན།

འདི་འབོད་ཚིག་དེ་ག་རེ་ཟེར་ན། ཐའེ་ཝན་གྱི་ལམ་ཁ་དེ་དཔལ་འབྱོར་སྒང་ལ་རྒྱ་ནག་ལ་བསྙེས་དགོས་ཀྱི་རེད། རྒྱལ་སྲུང་སྒང་ལ་ཡང་ཡིན་ན་ཨ་མི་རི་ཀ་ལ་བསྙེས་དགོས་ཀྱི་རེད། ཅེས་ཅེས་ཁོ་རང་བཤད་ཀྱི་ཡོད་ཟེར། དེ་ནས་གནད་འགག་གཞན་པ་གཅིག་ག་རེ་མཐོང་སོང་ཟེར་ན་ད་རིང་འོས་བསྡུ་འདིའི་ནང་ལོགས་ལ་ཡ། ད་འདིའི་སྔོན་གྱི་སྲིད་འཛིན་གྱི་འོས་འདེམས་འདིའི་སྐབས་ལ་ཡ་སྲིད་འཛིན་ཚའེ་ཡིང་ཝུན་པས་འོས་བསྡུ་བྱས་པའི་སྐབས་དེ་གོ་མིན་ཏང་སྲིད་དོན་ཚོགས་པ་ལ་ཡ་སྐྱོན་བཙུགས་ཡ་གཙོ་བོ་གལ་སྲིད་གོ་མིན་ཏང་སྲིད་དོན་ཚོགས་པས་སྲིད་འཛིན་འོས་མི་ལ་ཡང་རྒྱལ་ཁ་ཐོབ་པ་ཡིན་ན་ཨ་བེར་དང་རྒྱ་ནག་དང་ཉེ་པོ་བྱས་བྱས་ད་ལྟོས་དང་ཧོང་ཀོང་དེ་དང་ཧོང་ཀོང་གི་རྒྱལ་ཁབ་གཅིག་དང་ལམ་ལུགས་གཉིས་ཟེར་དེ་ཚང་མ་མེད་པ་བཟོས་པ་དེ་ནང་བཞིན་བྱས་བྱས་ན་ཐའེ་ཝན་ལམ་ཁ་དེ་འཁྲིད་ཀྱི་རེད་ཟེར་བྱས་ལབ་བྱས་ད་སྐབས་དེ་ཡིན་ན་ཐའེ་ཝན་མི་མང་དེ་གའི་དངོས་གནས་དེའི་སྐབས་དེ་ཧོང་ཀོང་ནང་དཀའ་ངལ་འཕྲད་པའི་སྒང་འདི་རུ་བ་སྒང་ག་ལོག་ཧང་རུ་སངས་བྱས་ཡིན་ན་འོས་བསྡུ་དེའི་ནང་ལོགས་ལ་ཡང་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི་ཚའེ་ཡིང་ཝེན་ལ་ཡང་རྒྱབ་སྐྱོར་ཞུ་མཁན་ཤུགས་ཆེན་པོ་ཞིག་བྱུང་བ་རེད་གོ་མིན་ཏང་ལ་ད་འོས་ཤོག་ཞེ་དྲག་རག་མ་སོང་ང། དངོས་གནས་བྱས་ན་ད་རྒྱ་ནག་དང་ཐའེ་ཝན་གྱི་གནས་སྟངས་ཆེ་ད་དེ་སྔ་ལས་ཛ་དྲག་ཕྱིན་བསྡད་ཡོད་རེད་ལས་ཡིན་ནའི་ད་རིང་ཡིན་ན་གོ་མིན་ཏང་གི་དེ་ལ་ཡང་མགོ་སྐོར་རྒྱབ་ཐུབ་བཞག་ཟིན་ད་རེད་འདུག་ཁོ་ཚོའི་ཁེ་ཕན་དེ་ནས་རྙེད་བཞག། འདི་ག་རེ་འདུག་ཟེར་ན། ད་དེ་སྔ་ལས་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པས་གོ་མིན་ཏང་ལ་ཡར་སྐྱོན་འཛུགས་ས་བྱས་ཆོག་ར་དེ་ཁོ་ཚོས་སྐྱོན་འཛུགས་བྱས་ཚུར་གླེང། འདིའི་ལྡོག་ཕྱོགས་ཀྱི་ཕར་བཤད་བྱས་ད་ད་རེས་སྐབས་སུ་ཁོ་ཚོས་ག་རེ་བཤད་འདུག་ཟེར་ན། གལ་སྲིད། དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ཡིན་ན་མུ་མཐུད་བྱས་ཡིན་ན་ཐའེ་ཝན་འཛིན་སྐྱོང་བྱེད་བྱེད་བསྡད་པ་ཡིན་ན་རྒྱ་ནག་གིས་དམག་རྒྱག་གི་རེད་ཐའེ་ཝན་ལ་ཡར་བྱས་ཙང། དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་འོས་མི་ལ་ཡང་འོས་ཤོག་གཡུགས་པ་ཡིན་ན་ཁྱེད་རང་དེ་འོས་ཤོག་གཡུགས་བྱས་ཁྱེད་རང་གི་སྤུ་གུ་དེ་ག་དམག་ལ་བཏང་བ་དང་གཅིག་པ་རེད། ཨ་དེ་ལས་ཡིན་ན་གོ་མིན་ཏང་སྲིད་དོན་ཚོགས་པ་ལ་ཡང་གཡུགས་པ་ཡིན་ན་ཨ་རྒྱ་ནག་དང་འཆམ་པོའི་འབྲེལ་བ་ཡར་བཏང་བྱས་དམག་དེ་ཡིན་ན་སྔོན་འགོག་བྱེད་ཐུབ་ཀྱི་རེད་འགོག་ཐུབ་ཀྱི་རེད། ཁོ་རང་ཚོ་རྒྱ་ནག་དང་དེ་ཉེ་པོ་ཡོད་པའི་དངོས་ཡོད་ཀྱི་གནས་ཚུལ་འབྱོར་བ་དེ་དེ་སྔོན་གྱི་འོས་འདེམས་དེ་ནང་ལ་དོག་ཁྲེས་ཆགས་ཡོད་ནའི་ད་རིང་གི་འོས་འདེམས་དེ་ནང་ལ་ཡང་མ་རྩ་བཟོ་འདྲ་ཆགས་བྱས་བེད་སྤྱོད་བཏང་ཡག་ཆགས་ཡོད། འདི་ཆགས་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེ་ཟེར་ན་ཐའེ་ཝན་ནང་ལོགས་ལ་ཡར་ད་དེ་སྔ་དང་མ་འདྲ་བ་དངོས་གནས། རྒྱ་ནག་དང་དམག་ཤོར་མི་ཡོང་ངམ་བསམ་བྱས་སེམས་ཁྲལ་བྱེད་མཁན་དང་བློ་འཚབ་བྱེད་མཁན་དང་དམག་རང་ཤོར་བ་མི་ཚད་དངོས་གནས་མི་ཚང་མ་ལོག་བརྡབ་གསིག་ཞེད་པ་རེད་པ་འདི་བྱེད་མཁན་དེ་མང་མང་འགྲོ་གི་ཡོད་པའི་དེ་ནི་གསལ་པོ་རེད་ཤག་བསམ་གྱི་འདུག་བྱས་བྱས་གང་ལྟར་ད་ད་ལྟའི་གནས་སྟངས་འདི་འདི་སུབ་ཐོར་ཕྱིན་པའི་བཟོ་འདུག་སྤྱིར་བཏང་ངས་ལྡོག་པ་ལ་ད་རེས་ཀྱི་ཐའེ་ཝན་གྱི་འོས་འདེམས་འདི་ལ་ཡང་འབྲས་བུ་ག་འདྲ་འབྱུང་ཡོང་སྲིད་མེད་སྐོར་ལ་ཡང་ཚོད་དཔག་བྱེད་མ་ཐེངས་ཁ་ཤས་བལྟས་པས་སྤྱིར་བཏང་ཆ་ནས་ལྟ་ཚུལ་ག་འདྲ་ཞིག་འདུག་ཟེར་ན་ད་ལྟ་ཉི་མ་ཉི་ཤུ་རྩ་གྲངས་མན་ཞིག་ལྷག་ཡོད་མ་རེད། སྲིད་འཛིན་གྱི་འོས་འདེམས་འབྱོར་བ་དེའི་ནང་ལོགས་ལ་ཕལ་ཆེར་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་འོས་མི་ལའེ་ཆིང་ཏེ་དང་ཤའོ་མེ་ཆིན་ཐམས་གཏོགས་སྐབས་རེད། ཨན་ཡིན་ནའི་ལི། ཐའེ་ཝན་གྱི་གྲོས་ཚོགས་ཀྱི་འོས་འདེམས་འབྱོར་བ་དེའི་ནང་ལོགས་ལ་ཕལ་ཆེར་གོ་མིན་ཏང་གི་སྲིད་དོན་ཚོགས་པའི་འོས་མི་མང་ཆེ་ཅིག་ལ་ཡར་རྒྱལ་ཁ་ཐོབ་བྱས། ཕལ་ཆེར་གྲོས་ཚོགས་གོང་འོག་གཉིས་ཆ་ལོགས་ཡིན་གོ་མིན་ཏང་གི་ཟིན་ས་རེད་ཅེས་ཅེས་གཟིགས་འདུག་ད་དེ་ཚོ་སྒང་ག་ཚོད་དཔག་རེད་སུ་གང་ཅིག་དངོས་གནས་བྱས་ཏེ་ཤེས་ཡག་ཡོད་མ་རེད་ད་ལྟའི་གནས་སྟངས་འདི།